གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། གཟའ་འཁོར་འདིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་བཟའ་ཚང་ཁ་བྲལ་བྱེད་པའི་བརྒྱུད་རིམ་སྐོར་འགྲེལ་བརྗོད་ཞུ་ཡི་ཡིན། Australian Institute of Family Studies། སྟེ་ཨོ་སི་ཀྲི་ལི་ཡའི་ཁྱིམ་ཚང་ཞིབ་འཇུག་སློབ་གཉེར་ཁང་གིས་ཉམས་ཞིབ་བྱས་པར་ལྟར་ན། ལོ་ཉིས་རྩ་ལྔ་ནས་རྩ་དགུ་བར་ལ་བཟའ་ཚང་ཁ་བྲལ་མང་ཤོས་བྱུང་གི་ཡོད་པ་དང། དེ་རྗེས་ལོ་བཞི་བཅུའི་ནང་ལ་ཡང་བཟའ་ཚང་ཁ་བྲལ་མང་པོ་ཡོང་གི་ཡོད་པ་ཐོན་ཡོད་འདུག་དེ་བཞིན་བཟའ་ཚང་ཁ་བྲལ་བྱེད་མཁན་མང་ཆེ་བ་ཞིག་གཉེན་སྒྲིག་བྱས་ནས་ལོ་དགུ་ལས་ཉུང་བ་སོང་ཡོད་པ་ཡིན་འདུག། ཁྱིམ་ཚང་གནད་དོན་གྱི་ཁྲིམས་རྩོད་པ་དང་ཁྲིམས་དོན་རོགས་སྐྱོར་ཁང་གི་སྐྱབས་བཅོལ་བར་ཞབས་ཞུ་བ Florence Cruz Montalvo ལགས་ཀྱིས། སྤྱིར་བཟའ་ཚང་ཁ་བྲལ་བྱེད་པར་རྙོག་དྲ་དེ་ཙམ་མེད་ལྷག་པར་དུ་ཁྱེད་ཀྱིས་དགོས་མཁོའི་ཡིག་ཆ་རྣམས་དུས་འགྱངས་མེད་པར་ཁྲིམས་ཁང་ལ་ཕུལ་ཐུབ་ན་ཟླ་བ་གསུམ་གྱི་ནང་ཚུད་ལ་ལས་དོན་ཆ་ཚང་འགྲུབ་ངེས་རེད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན།

ཁྱེད་གཉིས་ལ་གཉེན་སྒྲིག་གི་ལག་འཁྱེར་ཡོད་དམ། དེ་དབྱིན་སྐད་ནང་བསྒྱུར་ཡོད་དམ། ཡང་གལ་སྲིད་ཁྱེད་གཉིས་གཉེན་སྒྲིག་བྱས་ནས་ལོ་གཉིས་ལས་ཉུང་བ་ཕྱིན་ཡོད་ན། ཁྱེད་གཉིས་ཁྱིམ་ཚང་ལམ་སྟོན་པར་བཅར་ནས་རོགས་སྐྱོར་བླངས་ཡོད་དམ། ལམ་སྟོན་བླངས་ཡོད་པའི་དཔང་ཡིག་སྟོན་རྒྱུ་ཡོད་དམ། གལ་ཏེ་མེད་ན་ལམ་སྟོན་ཞུ་མི་ཐུབ་པའི་རྒྱུ་མཚན་གང་ཡིན་པ་གསལ་བཤད་བྱེད་དགོས། གལ་ཏེ་ད་ཆ་ཁྱེད་རང་བཟའ་ཟླ་དང་མཉམ་དུ་བསྡད་ཀྱི་མེད་ན་བཟའ་ཟླའི་ཁ་བྱང་གང་ཡིན་པ་སོགས་ཤེས་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ཏུ་བཟའ་ཚང་ཁ་བྲལ་བྱེད་པར་ཆ་རྐྱེན་དང་པོ་དེ་ནི། བཟའ་ཚང་དེ་དངོས་སུ་ཁ་ཁ་བསྡད་ནས་ཟླ་བ་བཅུ་གཉིས་ཟིན་ཚར་བ་དགོས། འོན་ཀྱང་ཨོ་སི་ཀྲི་ལི་ཡའི་ནང་བཟའ་ཚང་ཁ་བྲལ་བྱེད་པར་འབྲེལ་ཡོད་བཟའ་ཟླ་གཉིས་ཀའི་མོས་མཐུན་མི་དགོས་པ་ཡིན། ཁྱེད་ཀྱིས་བཟའ་ཚང་ཁ་བྲལ་ཆེད་སྙན་ཞུ་ཕུལ་སྐབས་དེའི་ངོ་བཤུས་ཤིག་རང་ཉིད་ཀྱི་བཟའ་ཟླ་ལ་ངེས་པར་དུ་སྤྲད་དགོས་པ་ཡིན། ཡང་ཕློ་རེན་སི་ལགས་ཀྱིས་གསུངས་དོན། If you don't know where the other person is, ཡང་གལ་སྲིད་ཁྱེད་ཀྱིས་བཟའ་ཟླ་གང་དུ་ཡོད་མེད་ཤེས་ཀྱི་མེད་ན་ཁྱེད་ཀྱིས་ཐབས་ཤེས་བྱས་ནས་ཤེས་ཐབས་གནང་དགོས་པ་ཡིན། དཔེར་ན་བཟའ་ཟླའི་ནང་མི་སྤུན་མཆེད་ལ་འབྲེལ་བ་གནང་ནས་ཁ་བྱང་རག་ཐུབ་ན། ཁྱེད་ཀྱིས་ཁྲིམས་ཁང་ལ་སྙན་ཞུའི་ངོ་བཤུས་དེ་རང་ཉིད་ཀྱི་བཟའ་ཟླར་བཏང་རོགས་གནང་ཞེས་རེ་འདུན་ཞུ་ཆོག་པ་ཡིན། གལ་ཏེ་ཁྱེད་ཀྱིས་ཐབས་ཤེས་ཡོད་ཚད་བྱས་ཀྱང་ཁ་བྱང་མ་རག་པ་ཡིན་ན་ཁྱེད་ཀྱིས་ཁྲིམས་ཁང་ལ་ཞུས་ནས་བཟའ་ཟླའི་ནང་མི་ལ་སྙན་ཞུ་དེའི་ངོ་བཤུས་བཏང་རོགས་ཞེས་རེ་འབོད་ཞུ་ཆོག་པ་ཡིན། ཨོ་སི་ཀྲི་ལི་ཡར་གཞིས་ཆགས་པ་གསར་པ་རྣམས་དང་སྐྱབས་བཅོལ་བ་རྣམས་ལ། ཨོ་སི་ཀྲི་ལི་ཡའི་ནང་སྲིད་ལྷན་ཁང་གིས་ཡིག་ཆ་ཁག་དབྱིན་སྐད་དུ་ཕབ་སྒྱུར་བྱེད་ཆོག་པའི་མཐུན་རྐྱེན་བསྐྲུན་ཡོད། དེར་བརྟེན Florence ལགས་ཀྱིས་གསར་འབྱོར་བ་རྣམས་ལ་རང་ཉིད་ཀྱི་གཉེན་སྒྲིག་གི་ལག་ཁྱེར་དང་ཁྲིམས་དོན་གྱི་ཡིག་ཆ་གཞན་རྣམས Australia བསླེབས་ནས་ལོ་གཉིས་ཀྱི་ནང་ཚུད་ལ་རིན་མེད་དུ་ཨིན་སྐད་ནང་ཕབ་སྒྱུར་གནང་དགོས་ཞེས་ལམ་སྟོན་གནང་ཡོད། བཟའ་ཚང་ཁ་བྲལ་ཆགས་ནས་ཟླ་བ་བཅུ་གཉིས་ལས་མང་བ་སོང་ཡོད་ན་ཁྱེད་ཀྱིས Federal Circuit Court ལ་བཟའ་ཚང་ཁ་བྲལ་གྱི་སྙན་ཞུ་ཕུལ་ཆོག་པ་ཡིན། ཡང Florence ལགས་ཀྱིས་གསུངས་དོན།

ཡང་གལ་སྲིད་ཁྱེད་རང་ཨོ་སི་ཀྲི་ལི་ཡའི་ཕྱི་ལ་གཉེན་སྒྲིག་བྱེད་པ་ཡིན་ན་ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ཏུ་བཟའ་ཚང་ཁ་བྲལ་བྱེད་ཆོག་པ་ཡིན། འོན་ཀྱང་གལ་ཏེ་ཁྱེད་རང་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་དུ་དེར་གནས་ཡོད་ན། བཟའ་ཚང་ཁ་བྲལ་བྱས་པར་བརྟེན་ཁྱེད་ཀྱི་ཐོངས་མཆན་ལག་ཁྱེར་ལ་ཤུགས་རྐྱེན་བྱུང་སྲིད་པ་རེད། དེར་བརྟེན Florence Cruz ལགས་ཀྱིས་ཁྱེད་ཀྱིས་སྙན་ཞུ་མ་ཕུལ་གོང་ལ་ཁྲིམས་དོན་རོགས་སྐྱོར་དང་ལམ་སྟོན་བླངས་པར་སྐུལ་མ་གནང་ཡོད། ཡང་ཁོ་མོས་གསུངས་དོན། གལ་ཏེ་ཁྱེད་རང་སེན་ཏྲེ་ལིང་ལས་སྐྱོབ་གསོ་ཐོབ་ཀྱི་ཡོད་པ་ཡིན་ན། ཁྱེད་རང་བཟའ་ཟླ་དང་ཁ་བྲལ་ཚར་རྗེས་ཁོང་ཚོར་ངེས་པར་དུ་ཞུ་དགོས་པ་ཡིན། དཔེར་ན་ཁ་བྲལ་རྗེས་ཁྱེད་རང་ཕྲུ་གུ་ལྟ་སྐྱོང་བྱེད་དགོས་པ་ཡིན་ན། སེན་ཏྲེ་ལིང་ལ་ཞུས་ནས་ཕྲུ་གུའི་ཆེད་རོགས་སྐྱོར་འཕར་མ་བླངས་ཆོག་པ་ཡིན།

དེ་ཡང་རྒྱུ་དངོས་ཆ་ཚང་བཟའ་ཚང་གཉིས་བར་གཅིག་མཚུངས་བགོ་དགོས་པའི་ཁྱབ་པ་མེད་པ་ཡིན་འདུག།
ཁྲིམས་ཁང་གིས་བཟའ་ཚང་གཉིས་ཀའི་རྒྱུ་དངོས་དེ་སྒྲུབ་པར་འགྲོ་སོང་ག་ཚོད་བཏང་ཡོད་པ་དང་སུས་ལས་ཀ་གང་བྱས་ཡོད་པ་སོགས་ཆ་ཚང་ལ་ཞིབ་ཕྲ་བཏང་ངེས་རེད། དེ་ཡང་དངོས་སུ་འགྲོ་གྲོན་ཙམ་མ་ཡིན་པར། ཕྲུ་གུ་ལྟ་སྐྱོང་དང་ནང་ལས་སོགས་སུས་འགན་བཞེས་ཡོད་པ་དང། མ་འོངས་པར་ཕྲུ་གུ་སུས་ལྟ་སྐྱོང་བྱེད་འཆར་ཡོད་པ་སོགས་གང་ལྟར་གནས་ཚུལ་མང་པོ་ཞིག་གཞིར་བཞག་པའི་ཐོག་རྒྱུ་དངོས་རྣམས་གང་ཐུབ་ཀྱིས་དྲང་བདེན་དུ་བགོ་ཐབས་བྱེད་ངེས་རེད། Australian Institute of Family Studies སྟེ་ཨོ་སི་ཀྲི་ལི་ཡའི་ཁྱིམ་ཚང་ཞིབ་འཇུག་སློབ་གཉེར་ཁང་གི་ཉམས་ཞིབ་ལས་ཐོན་པའི་གནས་ཚུལ་ལ་གཞིགས་ན། བཟའ་ཚང་ཁ་བྲལ་བྱེད་མཁན་བརྒྱ་ཆ་ལྔ་བཅུ་ལས་མང་བའི་ནང་ཕྲུ་གུ་ལོ་ན་བཅོ་བརྒྱད་མན་ཅན་ཡོད་པ་ཡིན་འདུག། ཨོ་སི་ཀྲི་ལི་ཡའི་ནང Child Support Scheme བརྒྱུད་ཕ་མ་རེ་རེར་ཕྲུ་གུ་གསོ་སྐྱོང་ཆེད་དངུལ་ག་ཚོད་གཏང་དགོས་པར་དཔྱད་ཞིབ་གནང་ངེས་རེད། ཡང་གལ་ཏེ་བཟའ་ཚང་གཉིས་ཀྱི་བར་ཐག་གཅོད་བྱེད་མི་ཐུབ་ན། སྤྱི་ཚོགས་ཞབས་ཞུ་ལྷན་ཁང་ལས་རོགས་སྐྱོར་བླངས་ཆོག Victoria ཁྲིམས་དོན་རོགས་སྐྱོར་ཁང་གི་འགན་འཛིན་གྱི་ངོ་ཚབ Emma Smallwood ལགས་ཀྱིས་འགྲེལ་བརྗོད་གནང་དོན།

སྤྱིར་ཨོ་སི་ཀྲི་ལི་ཡའི་ནང་བཟའ་ཚང་ཁ་བྲལ་ཆེད་སྙན་ཞུ་འབུལ་བར་རིན་པ་སྒོར་དགུ་བརྒྱ་བཅུ་ཡིན་འདུག་འོན་ཀྱང་མི་སྒེར་གྱི་གནས་སྟངས་ལ་གཞིགས་ནས་ཕྱེད་བཅག་ཐོབ་པ་ཡང་ཡོང་སྲིད་པ་རེད་འདུག་ཨེ་མཱ་སྨོལ་ཝུད་ལགས་ཀྱིས་ཕ་མ་གཉིས་ཀས་སོ་སོའི་ཕྲུ་གུ་གཙོ་བོར་བཟུང་ནས་ཐག་གཅོད་བྱེད་དགོས་ཞེས་ཁོ་མོས་གསུངས་དོན།

གལ་ཏེ་ཁྱེད་ལ་བཟའ་ཚང་ཁ་བྲལ་བྱེད་ཚུལ་སྐོར་གནས་ཚུལ་ཞིབ་ཕྲ་ཤེས་འདོད་ཡོད་ན། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ཁྲིམས་དོན་རོགས་སྐྱོར་གྱི་དྲ་ཚིགས་ཐོག་བསྐྱོད་ནས་རང་ཉིད་སོ་སོའི་མངའ་སྡེའི་ནང་རིན་མེད་དུ་ཁྲིམས་དོན་ལམ་སྟོན་བླངས་ཚུལ་སྐོར་འཚོལ་ཞིབ་གནང་ཆོག། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།